ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་བདུན། རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡོད། དེ་རིང་གི་ལས་རིམ་འདི་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དེང་སྐབས་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་བསྐྱར་ཞིབ་དང་དྲི་རྩད་གནང་བཞིན་པ་ལྟར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་ཡོད་ཟེར་བཤད་པ་ཙམ་མ་ཡིན་པར་རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་བསྐྱོད་དགོས་པར་དགོས་འདུན་བཏོན་ཡོད་པའི་སྐོར་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནང་ས་གནས་བུད་མེད་ལྷན་ཚོགས་ཀྱིས་བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ལགས་ཉེན་རྟོག་པའི་བཙན་ཁྲིད་འོག་འདས་གྲོངས་སུ་གྱུར་པར་གདུང་སེམས་མཉམ་སྐྱེད་ཀྱི་མཆོད་འབུལ་སྨོན་ལམ་འཚོགས་ཡོད་པའི་སྐོར། སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་ལེ་ཚན་ནང་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་ཉིན་སུད་སི་གྲོང་ཁྱེར་ཇི་ནི་ཝར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེས་མཐོའི་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་ཚོགས་ཡོད་པ་དང། ཨ་མི་རི་ཀ་གཙོ་བོར་གྱུར་བའི་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་དོན་དང་འབྲེལ་བའི་རྒྱབ་གཉེར་དོན་ཚན་ཉི་ཤུ་རྩ་བཞི་གནང་ཡོད་པར་བརྟེན་བསྐྱར་ཞིབ་ཀྱི་ཚོགས་འདུའི་ཐོག་བོད་དོན་ཞུ་གཏུག་ཆེད་དུ་ཕེབས་པའི་བོད་མི་གཞོན་སྐྱེས་ལོ་ན་ཉི་ཤུ་རྩ་གསུམ་ལ་སོན་པ་བདེ་སྐྱིད་ཐུབ་བསྟན་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་ཡོད་ཅེས་བཤད་པ་ཙམ་མིན་པར། རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ལ་རྟོག་ཞིབ་ཏུ་བསྐྱོད་དགོས་པའི་དགོས་འདུན་བཏོན་ཡོད་པའི་སྐོར་ལ། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན Swiss གྲོང་ཁྱེར Geneva ནང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་དཔྱད་ཞིབ་ཐེངས་བཞི་པ་དེ་གནང་བའི་སྐབས། རྒྱལ་ཁབ་ཉི་ཤུ་ལྷག་གིས་བོད་དོན་དང་འབྲེལ་བའི་དོན་ཚན་ཉི་ཤུ་རྩ་ལྔ་ལ་རྒྱབ་སྐྱོར་གནང་ཡོད་ཅིང། འདི་ནི་ཉིས་སྟོང་བཅོ་བརྒྱད་ལོ་ཡི་དཔྱད་ཞིབ་ཐེངས་གསུམ་པ་དང་བསྡུར་བ་ཡིན་ན་ལྡབ་གཅིག་ལྷག་གིས་མང་བ་བྱུང་ཡོད་པ་མ་ཟད་གནད་དོན་དབྱེ་ཞིབ་པ་ཚོས་འདི་ནི་འཛམ་གླིང་གི་རང་དབང་ལྡན་པའི་རྒྱལ་ཁབ་ཁྲོད་བོད་དོན་ལ་དོ་སྣང་དང་རྒྱབ་སྐྱོར་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་ཁ་ཡོད་ལག་ཡོད་ཀྱི་དཔེ་མཚོན་ཞིག་ཀྱང་ཡིན་པར་བརྗོད་འདུག་འོན་ཀྱང་རྒྱ་ནག་གཞུང་གིས་ཐེངས་འདིའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་དཔྱད་ཞིབ་ཐོག་བོད་དོན་དང་འབྲེལ་བའི་གླེང་སློང་གནང་བའི་གནད་དོན་མང་པོ་ཞིག་འཁྱོག་བཤད་ཡིན་ལུགས་སྐྱོན་བརྗོད་བྱས་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོའི་མཚན་ཐོག་ནས་ཡི་གེ་ཞིག་བཏང་བའི་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་ཟེར་བ་སོགས་ཀྱིས་བོད་ནང་ཆོས་ལུགས་ལ་དམ་དྲག་དང་སྐད་ཡིག་ཉམས་དམས་བཏང་བ། དེ་བཞིན་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་བཙུགས་ཡོད་ལུགས་བརྗོད་པ་དེ་དག་ནི་འཁྱོག་བཤད་ཡིན་པ་མ་ཟད་འཛམ་གླིང་གི་རྒྱལ་ཁབ་གཞན་ཁག་གིས་ཀྱང་དེ་དག་ལུང་འདྲེན་གྱིས་རྒྱ་ནག་ལ་ཕར་རྒོལ་དང་ཆབ་སྲིད་ཀྱི་ངོ་བོར་བེད་སྤྱོད་བྱེད་བཞིན་ཡོད་ལུགས་བརྗོད་དེ། དོན་དངོས་ཐོག་བོད་ལ་བདེ་སྐྱིད་དང་སྤྱི་ཚོགས་བདེ་འཇགས། ཞི་བདེ་སོགས་ཡོད་ལུགས་བརྗོད་འདུག་དེའི་ཐད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་དང་རང་དབང། འདྲ་མཉམ་སོགས་ཡོད་པ་བཤད་པ་ཙམ་གྱིས་འགྲིག་ཐབས་མེད་པར་རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་བསྐྱོད་དགོས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
ཁོ་རང་ཚོས་ཀྱི་ལབ་པ་ནང་བཞིན་འགྲོ་བ་མིའི་ཐོབ་ཐང་གནས་སྟངས་དོན་ཚོགས་ཁག་ལ་རྡོག་རོལ་ཞུ་ད་ལྟ་བོད་དུ་འགྲོ་གི་མེད་པ་ཡིན་ན་བོད་ནང་དུ་ཁོ་རང་ཚོས་བཤད་པ་ནང་བཞིན་བོད་ནང་ལ་ཡར་རྒྱས་འཛུགས་སྐྲུན་གྱི་བོད་པ་ཚང་མ་དགའ་པོ་དང་སྐྱིད་པོ་དེ་འདྲ་བསྡད་བསྡད་པ་ཡིན་པ་ཡིན་ན་ཕྱི་ལོགས་ནས་མི་གང་མང་མང་ཅིག་ཡར་ཞིབ་འཇུག་བྱེད་ལ་བཏང་འགྲོ་བྱེད་ར་གཅིག་བས་ཀྱི་ཐབས་ཤེས་ཅིག་མཆིས། དེ་ནས་ཡང་ཁོ་རང་ཚོས་ཀྱི་མཉམ་འབྲེལ་རྒྱལ་ཚོགས་དང་དུ་བ་ལ་རྒྱལ་སྤྱིའི་ཀྱི་སྤྱི་ཚོགས་ནང་དོན་ལ་ཨ་ནི་འགྲོ་བ་མིའི་ཐོབ་ཐང་ཚང་མ་སྲུང་བརྩི་བྱེད་ཀྱི་ཡོད། དེ་འདྲ་ཡིན་པ་ཡིན་ན་དངོས་གནས་དངོས་ཡོད་ཀྱི་གནས་སྟངས་འདི་ཞིབ་འཇུག་བྱས་ད་ཅིག་ལྟ་རྟོག་བྱས་ལ་ཕྱི་ལོགས་ནས་དེ་ཚོ་བཏང་ན་ཨ་ནི་དངོས་ཡོད་ཀྱི་གནས་སྟངས་དེ་ངེད་ཀྱི་ཕྱི་ལོགས་ཅིག་ཧ་གོ་གི་རེད་བསམ་གྱི་འདུག་ལ། རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་དབང་བསྒྱུར་བྱས་པའི་རྗེས་བོད་ཀྱི་ཆོས་རིག་དང་འབྲེལ་བའི་སློབ་གཉེར་བྱེད་སའི་དགོན་སྡེ་ཁག་དྲུག་སྟོང་ཙམ་ཞིག་གཏོར་བཤིག་བཏང་ཡོད་པ་དེང་གི་ལོ་རྒྱུས་སྟེང་གསལ་ཡོད་ལ་བོད་ནང་ཆུ་མཛོད་དང་གཏེར་ཁ་སྔོག་འདོན་ཤུགས་ཆེན་བྱས་པའི་རྐྱེན་གྱིས་རང་བྱུང་གི་གོད་ཆག་སོགས་བོད་མཐོ་སྒང་གི་ཁོར་ཡུག་ལ་གནོད་འཚེ་ཆེན་པོ་གཏོང་བཞིན་ཡོད་ཅིང། ད་བར་བོད་ནང་ཁྱོན་བོད་མི་བརྒྱ་དང་ལྔ་བཅུ་ལྷག་གིས་རྒྱ་ནག་གཞུང་ལ་ངོ་རྒོལ་གྱིས་རང་ལུས་མེར་བསྲེགས་བཏང་ཡོད་པ་རེད། ད་དུང་འདི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་བཏང་བའི་ཡི་གེའི་ནང། བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ་དང་བོད་ལྗོངས་སློབ་གྲྭ་ཆེན་མོ། མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོ། ཀྲུང་གོ་བོད་བརྒྱུད་མཐོ་རིམ་ནང་བསྟན་སློབ་གླིང་ཚུད་པའི་བོད་མིའི་བདེ་དོན་དང་འབྲེལ་བའི་ཚོགས་སྡེ་ཁག་དང་ཤེས་ཡོན་སྡེ་ཁག་བདུན་ཅུ་དོན་གསུམ་ཐུན་མོང་གིས་ཡི་གེ་དེ་བཏང་ཡོད་ཚུལ་བརྗོད་དེ་བོད་ཀྱི་བདེ་འཇགས་དང་སྤྱི་ཚོགས་ཡར་རྒྱས་དེ་བཞིན་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནས་སྟངས་ཡར་རྒྱས་ཕྱིན་ཡོད་ཚུལ་བརྗོད་འདུག། འོན་ཀྱང་རྒྱ་ནག་གཞུང་གིས་ལུང་འདྲེན་བྱས་པའི་བོད་ནང་བོད་མིའི་བདེ་སྡུག་དང་འབྲེལ་བའི་ཚོགས་སྡེ་ཁག་དེ་དག་ལ་བོད་ནང་དངོས་ཡོད་གནས་སྟངས་འགྲེལ་བརྗོད་བྱེད་པའི་རང་དབང་མེད་པ་སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཤིང་བོད་མིའི་ཚོགས་སྡེ་ཁག་དེ་དག་གི་མིང་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ལ་ཡི་གེ་དེ་འདྲ་ཞིག་བཏང་ཡོད་པ་ཁོ་ཚོས་ཀྱང་ཧ་ལམ་མཁྱེན་རྟོགས་མེད་པ་ལྟ་བུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡིན་ཡང་དོན་དག་རྡོག་རྡོག་ཁུག་དེ་ཆི་ཤི་ར་ཤི་ར་ཅང་མི་འདུག་ད་ཡོད་ན་སློབ་གྲྭ་དང་ལས་ཁུངས་མང་པོ་མང་པོ་དེ་ཁོ་གོ་ཅིག་གི་ལིས་ཏི་ཅིག་བྱ་རྒྱུ་དེ་རེད་ད་ཁོ་རང་ཚོ་གི་རང་འཚམས་ཅིག་ནས་མར་བྲིས་བྱ་རྒྱུ་རེད་མི་འདུག་དེ་ལས་ཁུངས་དེ་ཆ་ཚང་གི་དེ་འདྲ་ཞིག་གོ་གི་ར་ཡོད་མ་རེད་ཤེས་གི་ར་མ་རེད་འདི་ཁོ་རང་ཚོ་གི་བེད་ཅིག་ཐོང་རྒྱག་གི་དེ་ཐོང་དྲན་པོ་རེད། དང་དེ་འགྲོ་བ་མིའི་ཐོབ་ཐང་གི་དེ་ཚོགས་པ་ཞིག་རེད་ཁོ་རང་ཚོ་གི་འདྲི་རྒྱུ་རེད་མ་གཏོགས་ལས་ཁུངས་དེ་འདྲ་མང་པོ་གི་འདི་ནང་ག་རེ་བཤད་འོས་པ་དེ་ཤེས་གི་ཡོད་ཀྱི་མ་རེད་བསམ་གི་འདུག།
གཞན་ཡང་ཇར་མ་ནིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡན་ལག་འགན་འཛིན་སྐུ་ཞབས་ཀའེ་མུལ་ལར་ལགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་རྒྱ་ནག་གཞུང་གི་ཤུགས་རྐྱེན་ཆེན་པོ་ཡོད་པ་གསལ་སྟོན་བྱས་པའི་ནང། འདི་ཚེས་ཉི་ཤུ་རྩ་གསུམ་ཉིན་ཁོང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་ཁང་མིག་ཉི་ཤུ་ཡི་ནང་སླེབས་པའི་སྐབས་རྒྱ་ནག་གཞུང་གི་ངོ་ཚབ་ཧ་ཅང་མང་པོ་སླེབས་འདུག། ཡིན་ནའང་སྤྱི་ཚོགས་བདེ་དོན་དང་འབྲེལ་བའི་ཚོགས་སྡེ་ཁག་གཞན་ལ་ཞབས་སྟེགས་བཅོ་ལྔ་ལས་མེད་པ་མ་ཟད་ཕྱི་ལོགས་ལ་མང་པོ་ཞིག་ངང་སྒུག་བྱས་ནས་བསྡད་འདུག་པས། བྱ་སྤྱོད་དེ་དག་ནི་ནམ་ཡང་ཁས་ལེན་ཞུ་ཐབས་བྲལ་བ་ཞིག་ཡིན་ཞེས་ཁོང་སྒེར་གྱི X སྤྱི་ཚོགས་དྲ་ལམ་སྟེང་བཀོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། དོན་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་དེ་རིང་གསར་འགྱུར་ཁག་སྙན་སྒྲོན་ཞུ་བ་ཡིན། དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཧྥིན་ལན་གྱི་རྒྱལ་ས་ཧེལ་སིང་ཀི་ནང་གཞུང་འབྲེལ་གྱི་འཚམས་གཟིགས་སུ་ཕེབས་འབྱོར་གྱིས་ཧྥིན་ལན་གྱི་གྲོས་ཚོགས་འཐུས་མི་དང་གཞུང་འབྲེལ་དཔོན་རིགས་སོགས་དང་མཇལ་འཕྲད་གནང་སྟེ་ཉིན་གཅིག་གི་ཧྥིན་ལན་ནང་གི་འཚམས་གཟིགས་མཇུག་སྒྲིལ་ཡོད་པ་རེད་འདུག་དེ་ཡང་འདི་ག་རླུང་འཕྲིན་ཁང་ལ་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་ངོ་སྤྲོད་གནང་དོན་ལ། ད་རེས་ཉི་མ་གང་ཙམ་ང་ཚོ་ད་ལྟ་ད་ཧྥིན་ལན་ལ་མཛད་འཆར་རེད་ཧྥིན་ལན་ལ་ཁོང་སྲིད་སྐྱོང་ཕེབས་པ་ཐེངས་དང་པོ་ཆགས་ཡོད་རེད་ཨ་ནི་དེ་ལས་ང་ཚོ་ད་ད་རེས་ཉི་མ་གཅིག་གི་དུས་ཚོད་མ་གཞི་ད་ཡོད་མ་ད་ཡང་འདི་ནང་ལ་ད་ང་རང་ཚོ་ནམ་རྒྱུན་བང་འབྲེལ་ཡོད་འབྱོར་བ་གཞུང་འབྲེལ་གྱི་འབྲེལ་ཡོད་བྱེད་འདོད་མི་སྣ་ལྷན་དུ་བཀའ་མོལ་ཞུ་ཡ་ཨ་ནི་གྲོས་ཚོགས་འཐུས་མི་ཚོ་ལྷན་དུ་བཀའ་མོལ་ཞུ་ཡ་དེ་ནས་བོད་དོན་རྒྱབ་སྐྱོར་ཚོགས་པ་དང་འདི་མ་ཡིན་པའི་ཡང་ཉམས་ཞིབ་པ་དང

ཝར་ཝིག་དཔལ་འབྱོར་གླེང་སྟེགས་ཀྱིས་གདན་ཞུ་ཕུལ་བ་ལྟར་ཝར་ཝིག་གཙུག་ལག་སློབ་ཆེན་གྱི་ལོ་འཁོར་ལྷན་ཚོགས་ཐོག་ལ་གསུང་བཤད་གནང་རྒྱུ་དང་དེ་ནི་གཙུག་ལག་སློབ་ཆེན་གྱི་ཆབ་སྲིད་དང་དཔལ་འབྱོར་གསར་འགྱུར་ལས་རིགས་འགྲོ་བ་མིའི་ཐོབ་ཐང་ཚོང་ལས་སོགས་ཀྱི་ཐོག་ལ་མཚན་སྙན་ཅན་གསུང་བཤད་གནང་བར་གདན་ཞུ་གནང་གི་ཡོད་པ་ལྟར་བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་སྲིད་སྐྱོང་མཆོག་ཐེངས་དང་པོར་ལྷན་ཚོགས་དེའི་ཐོག་ལ་བོད་དོན་སྐོར་གསུང་བཤད་གནང་མཁན་ཐེངས་དང་པོ་ཡིན་པ་དང་སྲིད་སྐྱོང་མཆོག་གིས་དབྱིན་ཡུལ་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་ཐུག་འཕྲད་ཡང་གནང་གི་ཡོད་པ་རེད་འདུག། དེ་རྗེས་སྲིད་སྐྱོང་མཆོག་སྦིར་སལ་ནང་དུ་ཕེབས་ཐོན་གནང་སྟེ་དེར་བོད་མི་རྣམས་དང་ཐུག་འཕྲད་ཀྱི་མཛད་རིམ་གྲུབ་པའི་རྗེས་ལ་རྒྱ་གར་དུ་ཕྱིར་ལོག་ཕེབས་ཏེ་རྒྱ་གར་ལྷོ་ཕྱོགས་ཀོ་ལི་གལ་དོན་ལྡན་གླིང་བོད་མིའི་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་མཛད་སྒོར་ཕེབས་ཀྱི་ཡོད་པ་རེད་འདུག།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨེ་སི་ཀྲོ་ནི་ཡ་ནང་ལ་ཕེབས་ནས་བོད་དོན་ཞུ་གཏུག་གི་ལས་འགུལ་ལམ་ལྷོང་ལྡན་པ་བྱུང་བ་ཡུལ་དེའི་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཀྱིས་སྲིད་སྐྱོང་མཆོག་གིས་དབུ་ཁྲིད་པའི་སྐུ་ཚབ་ཚོགས་ཆུང་ཨེ་སི་ཀྲོ་ནི་ཡ་ནང་ཕེབས་པར་ངོ་རྒོལ་བྱས་བཞག། དེ་ནི་སྲིད་སྐྱོང་མཆོག་དང་ཨིང་ལན་སྐུ་ཚབ་དོན་གཅོད་བསོད་ནམས་ཕར་སི་ལགས་ཡུལ་དེར་ཕེབས་པའི་གནས་ཚུལ་གསར་འགྱུར་བརྒྱུད་ལམ་མང་པོའི་ནང་ཐོན་པར་བརྟེན་རྒྱ་ནག་གཞུང་ཚབ་ཀྱིས་དགག་པ་བརྒྱབ་པ་ཞིག་ཡིན་ལུགས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཀྱི་བློ་ཆོས་བསམ་གཏན་ལགས་ནས་གསུངས་བཞག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨེ་སི་ཀྲོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་བ་དང་རྒྱ་ནག་གཞུང་གིས་གྲོས་ཚོགས་ཀྱི་མི་སྣ་མཇལ་འཕྲད་གནང་བའི་ཐད་ཡུལ་དེའི་ཁྲིམས་བཟོ་བ་རྣམས་ལ་སྐྱོན་བརྗོད་བྱས་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡུ་རོབ་བྱང་མའི་རྒྱལ་ཁབ་ཁག་ཅིག་དང་ཨིན་ཡུལ་བཅས་སུ་ཕྱོགས་བསྐོད་འཚམས་གཟིགས་མགོ་འཛུགས་གནང་ཡོད་ཅིང། ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་སྦལ་ཀྲིག་མངའ་ཁུལ་གྱི་ཨི་སི་ཀྲོ་ནི་ཡའི་ཡུལ་དུ་ཕྱོགས་བསྐོད་གནང་བ་ནི་སྲིད་སྐྱོང་མཆོག་གིས་ཐུགས་འགན་བཞེས་པའི་རྗེས་སུ་ཁུལ་དེར་ཕེབས་པ་ཐེངས་དང་པོ་དེ་ཆགས་ཡོད་ཅིང། ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་ཨིས་སི་ཀྲོ་ནི་ཡའི་གྲོས་ཚོགས་སུ་བོད་ཀྱི་ཁྲིམས་མཐུན་གནས་བབ་ཀྱི་ཐོག་ཉན་ཞིབ་ཚོགས་འདུའི་ཐོག་སྙན་སེང་གནང་ཡོད་པ་མ་ཟད་ཨིས་སི་ཀྲོ་ནི་ཡའི་གྲོས་ཚོགས་ཀྱི་ཚོགས་གཙོ་ལུའུ་རེ་ཧུ་སར་མཆོག་དང་མཇལ་འཕྲད་གནང་ཡོད་པ་ལྟར་རྒྱ་ནག་གཞུང་གིས་དེར་འདོད་བློ་མ་འཛིན་པར་སྐྱོན་བརྗོད་བྱས་འདུག་དེ་ཡང་སྲིད་སྐྱོང་མཆོག་གིས་ཨིས་སི་ཀྲོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་སྟེ་གྲོས་ཚོགས་ཀྱི་ཚོགས་གཙོས་དབུས་པའི་འཐུས་མི་མང་པོ་མཇལ་འཕྲད་གནང་བར་ཨིས་ཀྲོ་ནི་ཡའི་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ལས་ཁུངས་ཀྱིས་བཙན་བྱོལ་བོད་གཞུང་ཟེར་བ་ནི་ཆབ་སྲིད་དང་ཁ་བྲལ་རུ་ཁག་པ་ཅིག་ཡིན་པ་དང། རྒྱ་ནག་གི་རྩ་ཁྲིམས་དང། ཁྲིམས་ལུགས་ལས་འགལ་འཛོལ་དུ་གྱུར་བའི་ཁྲིམས་འགལ་གྱི་ཚོགས་པ་ཞིག་རེད་ཅེས་བརྗོད་དེ་སྐྱོན་བརྗོད་བྱས་ཤིང། ཚོགས་པ་འདི་དང་མཉམ་དུ་རྒྱུ་མཚན་གང་ཞིག་གི་ཐོག་ནས་རྒྱལ་ཁབ་གང་ཞིག་གིས་འབྲེལ་བ་བྱས་པ་ཡིན་ན་དེར་རྒྱ་ནག་གཞུང་གིས་ངོ་རྒོལ་ཤུགས་ཆེ་ཡོད་པ་དང། ཨིས་ཀྲོ་ནི་ཡའི་སྡེ་ཁག་ཚོས་རྒྱ་ནག་གི་ཆབ་སྲིད་དང་ས་ཁོངས་ཀྱི་བདག་དབང་ལ་གུས་བརྩི་བྱས་ཏེ། བོད་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་རྒྱ་ནག་གི་ནང་ཁུལ་གནད་དོན་ལ་ཐེ་ཇུས་བྱེད་རྒྱུ་མེད་པ་དང་རྒྱ་ནག་དང་ཨིས་ཏྲོ་ནི་ཡའི་འབྲེལ་ལམ་གྱི་འཕེལ་རིམ་ལ་འགལ་རྐྱེན་མི་ཡོང་བ་ཞིག་གནང་རོགས་ཞེས་འབོད་སྐུལ་ཞུས་ཏེ་སྲིད་སྐྱོང་མཆོག་ཨིས་ཏྲོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་བའི་ལས་རིམ་ལ་མི་འདོད་པའི་རྣམ་འགྱུར་ཤུགས་ཆེ་བསྟན་ཡོད་འདུག། ཞིབ་གསལ་དབྱིན་ལན་བོད་ཀྱི་སྐུ་ཚབ་དོན་གཅོད་ཀྱི་བློ་ཆོས་ལགས་ཀྱིས་གསུངས་པ་ཞིག་གསན་རོགས་གནང། ད་ལྟ་འདི་ང་ཚོའི་དམིགས་བསལ་གྱི་ཉན་ཞིབ་ཀྱི་མགོ་བརྗོད་དེ Legal Status of Tibet བོད་ཀྱི་གནས་སྟངས་འདི་ཁྲིམས་ཀྱི་ཐོག་ནས་ག་འདྲ་ཞིག་ཆགས་ཀྱི་ཡོད་མེད་བརྗོད་གཞི་འདི་སྒང་ལ་ཉན་ཞིབ་རེད་དེ་ལ་ང་ཚོ་ད་གོང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་ནི་སྐུ་ཚབ་དོན་གཅོད་བསོད་ནམས་ཕྲ་སི་ལགས་གྲགས་ཆེ་བའི Professor Hon Shiang Lau ཨ་ནི Doctor Michael Van Walt Van Praagh ཁོ་རང་ཚོ་བཞི་གིས་བཀའ་མོལ་གནང་བྱེད་དུས་ཐུགས་སྣང་གནང་བྱས། ཡག་པོ་དཔེ་བྱུང་སོང། དེ་ལ་ང་ཚོ་གི་མཛད་འཆར་འདི་ཡག་པོ་བྱེད་ཡོང་དུས་ད་འདི་ང་ཚོའི་ཁ་གཏད་འདི་རྒྱ་ནག་ཆགས་ཀྱི་ཡོད་ཙང་ཁོང་ཚོ་ལ་ཕོག་པོ་འགྲོ་བྱུང་ཡོད་ཀྱི་རེད་ད་ང་ཚོ་སྙིང་རྗེ་ག་དུས་ནས་ངོ་རྒོལ་གི་མ་འདོད་པའི་རྣམ་འགྱུར་སྟོན་ཏེ་འདི་ཁོང་ཚོའི་གསར་འགྱུར་སྤེལ་ཡ་དང་འདི་འདྲའི་འདི་ཡོང་འདི་སྐོར་ལ་འདི་གི་ང་ཚོ་དམིགས་བསལ་གྱི་ཧང་སངས་མ་སོང་ད་ཡིན་ན་ཡང་བསམ་བློ་གཞན་པ་ཅིག་ནས་བཏང་དུས་ཨ་ལས་ད་ད་རེས་ང་ཚོའི་ད་བོད་ཀྱི་སྐོར་ལ་འདི་ང་ཚོ་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན། གསུངས་དེ་དེ་མིན་པ་ཅིག་དེ་ནས་ཁུངས་སྐྱེལ་ར་སྤྲོད་བྱེད་འགྲོ་དུས་ཕོག་པོ་ཅིག་ཡོད་ཀྱི་རེད་བསམ་གྱི་འདུག་ད་ནི་འདི་གིས་ཁོང་ཚོ་ད་རིང་ལམ་སང་ཅིག་སྟོན་མེད་འགྲོ་བསམ་བསམ་ཡང་འདི་ད་ལྟ་ང་ཚོ་ཚོད་དཔག་ར་དེ་འདྲ་བོ་བྱས་ཡང་ནི་ང་ཚོའི་ཁྱབ་བསྒྲགས་སྒྲོན་ནི་གོ་བ་བཏང་རྒྱུ་འདི་སླེབས་དགོས་ས་དེ་ལ་ཏག་ཏག་ཅིག་ཁོང་ཚོ་ལ་དོ་སྣང་བྱུང་ཤག་ཨ་ཨ་བསམ་ཡང་ཕྱི་ད་ང་ཚོའི་བོད་དོན་སྐོར་ལ་ག་རེ་སྤེལ་བའི་ནི་ད་མེད་ད་ཤོད་དེ་ང་ཚོ་བོད་རྒྱ་ཞི་མོལ་ཡོང་ཡའི་སྐོར་ལ་ང་ཚོ་འདི་བྱེད་ཀྱི་ཡོད་ཙང་ད་ཁོང་ཚོ་ལ་ང་ཚོ་འདུ་གཡུགས་བཞག་པ་ཡིན་ན་ལྷག་བསྡད་ཡས་ཀྱི་དེ་འདྲའི་གནས་སྟངས་ཅིག་མ་རེད་འདུག་ད་ད་ང་ཚོའི་གི་ལས་འགུལ་དེ་ཤུགས་ཆེ་རེ་འདྲ་བོ་ཞིག་སྤེལ་ཡོང་དུས་དམིགས་བསལ་གྱི་ད་རེས་བདུན་ཕྲག་དེ་ལ་རྒྱལ་སྤྱིའི་སྟེང་ལའི་རྒྱ་ནག་ལ་སྐྱོན་བརྗོད་གནང་མཁན་སྔོན་མ་ལས་མང་བ་བྱུང་ཡོད་རེད་ད་འདི་ང་རང་ཚོ་ཁྱབ་ཁོངས་ཀྱི་དེ་ཞུ་གི་ཡོད་ད་འདི་མ་ཡིན་པའི་སྐུ་ཚབ་དོན་གཅོད་གཞན་པ་ཚོ་གི་ཁྱབ་ཁོངས་ལ་དེ་འདྲ་ནང་བཞིན་གནང་ཡོད་ཀྱི་རེད་ང་རང་ཚོ་གི་ཨིང་ལན་དོན་གཅོད་ཁང་གི་ཁྱབ་ཁོངས་འདྲ་བོ་ཞིག་ནང་ལུང་པ་བཅུ་གཅིག་རེད་ལུང་པ་བཅུ་གཅིག་ནས་ལུང་པ་བརྒྱད་ཀྱི་པ་ཁ་སང་ཕ་གིར་རྒྱ་ནག་ལ་མ་འགྲིག་པའི་གི་སྐྱོན་བརྗོད་དེ་གནང་བཞག།

ཁོང་གི་ཕྱོགས་འགལ་འོས་མི་སེབ་ཕེ་ནི་ཡོ་ཞུ་བས་ཐེ་ཝན་དང་ཕྱི་འབྲེལ་གྱི་འབྲེལ་ལམ་ཐད་ལ་བསྐྱར་ཞིབ་བྱེད་རྒྱུ་ཡིན་ལུགས་བཤད་པ་དང་ཆབས་ཅིག་ཐུ་ཝ་ལུ་གཞུང་གསར་པས་རྒྱལ་ཁབ་ལ་དགོས་མཁོ་གང་བཟང་བ་ཡོད་པ་དེའི་ཐོག་ནས་རྒྱ་ནག་དང་ཐེ་ཝན་སུ་ལ་འབྲེལ་བ་བཙུགས་མིན་ཐག་གཅོད་བྱེད་རྒྱུ་ཡིན་ལུགས་བཤད་ཡོད་པ་རེད། ཐུ་ཝ་ལུ་རྒྱལ་ཁབ་ཀྱི་གྲོས་ཚོགས་ནང་ཆབ་སྲིད་ཚོགས་པ་མེད་པར། མི་དམངས་རྣམས་གླིང་ཕྲན་ཁག་བརྒྱད་ནང་ཁྱབ་ཡོད་པ་དེ་ནས་གླིང་ཕྲན་བརྒྱད་ནས་གྲོས་ཚོགས་ཀྱི་འཐུས་མི་གཉིས་རེ་འོས་འདེམས་བྱེད་ཀྱི་ཡོད་པ་རེད། ལྷོ་ཞི་བདེ་རྒྱ་མཚོའི་ཁུལ་དུ་ཨ་མི་རི་ཀ་དང་ཐེ་ཝན་རྒྱ་ནག་སོ་སོའི་ཤུགས་རྐྱེན་སྤེལ་ཐབས་ཀྱི་འགྲན་རྩོད་ཀྱི་ཁྲོད་དུ་ཐུ་ཝཱ་ལུ་ཡང་དེའི་ཁོངས་སུ་ཚུད་ཡོད་པར་བརྟེན་ཉེ་ཆར་ཨ་མི་རི་ཀས་ཁོང་ཚོ་དང་འབྲེལ་བ་བཙུགས་ཐབས་ཆེད་དུ་མཚོ་འོག་གི་གློག་ལམ་གྱི་ཐོག་ནས་རྒྱལ་སྤྱིའི་ཁ་པར་སོགས་བརྡ་འཕྲིན་ཐོག་ནས་འབྲེལ་མཐུད་ཀྱི་རོགས་རམ་གནང་རྒྱུ་ཐེངས་དང་པོ་ཁས་ལེན་གནང་ཡོད་པ་རེད་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཐའེ་ཝན་མཚོ་གླིང་གི་མཐའ་འཁོར་དུ་རྒྱ་ནག་གི་དམག་མི་གནམ་གྲུ་སུམ་ཅུ་སོ་གསུམ་སྐོར་སྐྱོད་བྱ་བཞིན་པ་ཐའེ་ཝན་གྱིས་ཤེས་རྟོགས་བྱུང་བཞག་དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཐའེ་ཝན་མཚོ་གླིང་གི་མཐའ་འཁོར་དུ་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་རྒྱ་ནག་གི་དམག་མི་གནམ་གྲུ་སུམ་ཅུ་ལྷག་ཡོད་པ་ཤེས་རྟོགས་བྱུང་ཡོད་ལུགས་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་རེས་གཟའ་སྤེན་པའི་ཉིན་གསུངས་བཞག། འདི་ནི་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་གྲུབ་པའི་རྗེས། ཐའེ་ཝན་གྱི་མཐའ་འཁོར་དུ་རྒྱ་ནག་གི་དམག་མི་གནམ་གྲུ་ཡོང་བ་མང་ཤོས་དེ་རེད། རྒྱ་ནག་གི་གནམ་དམག་གནམ་གྲུ་སུམ་ཅུ་སོ་གསུམ་ཡི་ནང་ནས། བཅུ་གསུམ་ཡིས་ས་ཐིག་བརྒལ་བའི་ཐོག་ནས་ཐའེ་ཝན་གྱི་གནམ་ཐོག་འཕུར་སྐྱོད་བྱས་ཡོད་པ། ཐའེ་ཝན་གྱི་རྒྱལ་ནང་བདེ་སྲུང་ལྷན་ཁང་གིས་ཤེས་རྟོགས་བྱུང་བ་སྤྱི་བསྒྲགས་ཞིག་སྤེལ་བའི་ནང་གསུངས་བཞག། ཐའེ་ཝན་གྱིས་འཕྲལ་དུ་མཚོ་དམག་དང་མཚོ་ཁའི་མེ་ཤུགས་འཕུར་མདེལ་ལ་ཡ་ལན་སྤྲོད་རྒྱུའི་གྲ་སྒྲིག་བྱ་དགོས་པའི་བཀའ་བཏང་གནང་ཡོད་འདུག་དེ་བཞིན་རྒྱ་ནག་གི་ལྒང་ཕུག་ཆེན་པོ་དེ་འདྲ་ཡང་ཐའེ་ཝན་གྱི་ཚོར་བ་རྣོ་བའི་ས་ཁུལ་གྱི་བར་སྣང་དུ་འཕུར་སྐྱོད་བྱ་བཞིན་པ་ཡང་ཤེས་རྟོགས་བྱུང་བཞག་རྒྱ་ནག་གི་དྲག་ཤུགས་ལྡན་པའི་ལས་འགུལ་དེ་བཞིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་གཉིས་ཐའེ་ཝན་དུ་འདེམས་ཐོན་སྲིད་འཛིན་དང་སྲིད་འཛིན་གཞོན་པ་མཇལ་དུ་ཡོང་བའི་ཡ་ལན་དུ་རྒྱ་ནག་གིས་འཇིགས་སྐུལ་བྱས་པ་ཞིག་ཡིན་པ་རེད། རྒྱ་ནག་གིས་འདེམས་ཐོན་སྲིད་འཛིན་ལའེ་མཆོག་ནི། ཐེ་ཝན་རང་བཙན་ལ་འབད་བརྩོན་བྱ་མཁན་ཞིག་ཡིན་པ་བཤད་ཀྱི་ཡོད་པ་དང། ལའེ་ཁོང་ནི་མཐའ་གཉིས་སུ་མ་ལྷུང་བའི་ཐོག་ནས། སྲིད་འཛིན་ལས་ཐོག་ཚའེ་དབྱིན་ཝིན་མཆོག་གིས་འཛིན་བཞིན་པའི་སྲིད་བྱུས་མུ་མཐུད་ནས་མཇུག་སྐྱོང་གནང་རྒྱུ་ཡིན་པ་གསུང་བཞིན་པ་རེད། ཚན་རིག་པས་རྗེན་ཟེར་བའི་རིགས་རྒྱུད་གསར་པའི་བཅོས་ཐབས་དེ་ཡིས། ཕྲུ་གུ་ལྷན་སྐྱེས་ཀྱི་རྣ་བ་འོན་པ་རྣམས་ལ་སྒྲ་ཐོས་ཐུབ་པའི་རེ་བའི་བཅོས་ཐབས་གསར་པ་ཞིག་བསྐྲུན་ཡོད་པ་རེད་འདུག། དེའང་རིགས་རྒྱུན་ས་བོན་ནམ་རྗེན་ཟེར་བ་དེར་བཅོས་ཐབས་བྱས་པར་ཕྲུ་གུ་ལྷན་སྐྱེས་ཀྱི་འོན་པ་འགའ་ཤས་ལ་སྒྲ་ཐོས་ཐུབ་པ་བྱུང་བ་དེ་ནི་ཚན་རིག་གི་འཕེལ་རྒྱས་ཕྱིན་པ་ཞིག་ཡིན་པ་དེ་ཡིས་ལོ་ངོ་བཅུ་གྲངས་མང་པོའི་རིང་ཕྲུ་གུ་འོན་པ་སྐྱེས་པ་ཚོར་བཅོས་ཐབས་གསར་པ་ཞིག་གི་རེ་བ་བསྐྲུན་པར་བསྔགས་བརྗོད་བྱེད་ཡུལ་དུ་གྱུར་ཡོད་པ་རེད། འཛམ་གླིང་གི་སྨན་བཅོས་རུ་ཁག་འགའ་ཤས་ཀྱིས་བཅོས་ཐབས་གསར་པ་འདི་ཚོད་ལྟ་བྱས་པ་དེ་ནི་ད་བར་ལག་ལེན་བྱེད་མྱོང་མེད་པའི་རིགས་རྒྱུན་གྱི་རྫས་ཀྱི་ངོ་བོ་འགྱུར་ལྡོག་གི་ཐོག་ལ་ཕྱག་ལས་གནང་བ་དེ་ཡིས་འཛམ་གླིང་ཐོག་ལ་ལྷན་སྐྱེས་ཀྱི་རྣ་བ་འོན་པར་སྐྱེས་པའི་མི་འབོར་ས་ཡ་ཉི་ཤུ་རྩ་དྲུག་ཡོད་པ་ལས་མི་གྲངས་ཉུང་ཤས་ཤིག་ལ་ནུས་པ་ཐོན་ཡོད་པ་རེད། འོན་ཀྱང་གཟའ་འཁོར་དེའི་ནང་གི་ཚོད་ལྟའི་བཅོས་ཐབས་དེ་ལམ་ལྷོང་ལྡན་པའི་གྲུབ་འབྲས་སོན་པ་དེའི་ཐོག་ནས་སྨན་བཅོས་ལག་རྩལ་ལ་ཁ་ཕྱོགས་གསར་པའི་མདུན་སྐྱོད་བྱེད་པ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། དེ་ནི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་ས་གནས་ཧྥི་ལ་ཌེལ་ཕི་ཡ་ནང་གི་ཕྲུ་གུའི་སྨན་ཁང་གིས་ཕྲུ་གུའི་ལྷན་སྐྱེས་རྣ་བ་འོན་པའི་རིགས་རྒྱུན་གྱི་ས་བོན་རྗེན་ཟེར་བར་བཅོས་ཐབས་བྱས་ནས་ལྷན་སྐྱེས་ཀྱི་རྣ་བ་འོན་པ་ཡིན་པའི་ལོ་བཅུ་གཅིག་ལ་སོན་པའི་ཨེ་སེམ་ཀྲམ་ཞེས་པ་དེར་ད་ཆ་ཐེངས་དང་པོར་རྣ་བས་སྒྲ་ཐོས་བཞིན་ཡོད་པའི་གནས་ཚུལ་གསུངས་ཡོད་པ་རེད།

ཕྲུ་གུ་དེ་དག་ལ་ད་ཆ་ཕྲུ་གུར་སྒྲ་ཐོས་ཐུབ་པའི་འཕྲུལ་ཆས་དགོས་མཁོ་མེད་པའི་སྐོར། ཉམས་ཞིབ་དེའི་རྩོམ་སྒྲིག་ཕྱག་རོགས་གནང་མཁན་ཨ་མི་རི་ཀའི་མེ་ས་ཆུ་སི་ཡི་རྣ་མཆོག་དང་མིག་གི་ཆེད་ལས་སྨན་པ་ཀྲང་དབྱིན་ནས་ཧྥ་རན་སིའི་གསར་འགྱུར་ལས་ཁང་ལ་གསུངས་འདུག། རྒྱ་གར་དང་ཧྥ་རན་སི་ཡིས་མཉམ་ལས་ཀྱི་ཐོག་ནས་བདེ་སྲུང་གི་ཡོ་བྱད་ཐད་འཕུར་གནམ་གྲུ་དང་མཚོ་འོག་གི་དམག་གྲུ་སོགས་རྒྱ་གར་གྱི་དམག་མིའི་ཆེད་དང་དེ་བཞིན་མཐུན་ཕྱོགས་ཡུལ་གྲུའི་ཆེད་དུ་བཟོ་ཚོང་གནང་རྒྱུར་མོས་མཐུན་བྱུང་བཞག་ཚོང་འབྲེལ་དེ་བཞིན་ཧྥ་རན་སིའི་སྲིད་འཛིན་ཨི་མཱ་ནུལ་མཱེ་ཁི་རོན་མཆོག་གིས་རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དི་མཆོག་དང་མཇལ་འཕྲད་གནང་བ་དང། སྲིད་འཛིན་དྲུ་པ་དི་མུར་མུ་མཆོག་གིས་ཧྥ་རན་སིའི་སྲིད་འཛིན་མཆོག་ལ་གསོལ་སྟོན་ཞིག་བཤམས་པའི་སྐབས་ཐག་གཅོད་བྱུང་བ་ཞིག་ཡིན་ལུགས་རེས་གཟའ་པ་སངས་ཀྱི་ཕྱི་དྲོ་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག། ཧྥ་རན་སིའི་སྲིད་འཛིན་མཱེ་ཁི་རོན་མཆོག་དང་རྒྱ་གར་གྱི་སྲིད་བློན་མོ་དི་རྣམ་གཉིས་དབར་བདེ་སྲུང་གི་ཡོ་བྱད་ཐོན་སྐྱེད་གནང་རྒྱུ་དང་རྡུལ་ཕྲན་ནུས་ཤུགས་མཁའ་དབྱིངས་ཉམས་ཞིབ་གནང་རྒྱུ། མིས་བཟོས་རིག་ནུས། གནམ་གཤིས་འགྱུར་ལྡོག་འཕྲོད་བསྟེན་དང་ཞིང་ལས་སོགས་ཀྱི་ཐོག་ལ་མཉམ་ལས་གནང་རྒྱུར་མོས་མཐུན་བྱུང་ཡོད་པ་སྤྱི་བསྒྲགས་དེའི་ནང་བཀོད་འདུག་འོན་ཀྱང་ཚོང་འབྲེལ་དེ་ཚོར་མ་གནས་སྒོ་མོ་ག་ཚོད་བཏང་འཆར་ཡོད་མེད་ཀྱི་སྐོར་ཞིབ་གསལ་གང་ཡང་གསུངས་མེད་པ་རེད་བཞག། ཧྥ་རན་སི་ནི་ར་ཤི་ཡའི་རྗེས་སུ་རྒྱ་གར་ལ་གོ་མཚོན་མང་ཤོས་འཚོང་མཁན་གྱི་རྒྱལ་ཁབ་དེ་ཡིན་པ་དང། འདས་པའི་མི་ལོ་བཅུ་ཕྲག་བཞིའི་རིང་རྒྱ་གར་གྱིས་ཧྥ་རན་སི་ཡིས་བཟོས་པའི་གནམ་དམག་གནམ་གྲུར་བློས་འགེལ་ཆེན་པོ་བྱ་བཞིན་པ་རེད། སྔ་ལོའི་ཕྱི་ཟླ་ལྔ་པའི་རྗེས་ཧྥ་རན་སིའི་སྲིད་འཛིན་མེ་ཁི་རོན་མཆོག་དང་རྒྱ་གར་གྱི་སྲིད་བློན་མོ་དི་རྣམ་གཉིས་དབར་ད་ལན་མཇལ་འཕྲད་གནང་བ་དེ་ནི་ཐེངས་ལྔ་པ་དེ་ཡིན་འདུག་ཧྥ་རན་སིའི་སྲིད་འཛིན་མཆོག་གིས་མ་འོངས་པར་ལོ་རེར་རྒྱ་གར་གྱི་སློབ་ཕྲུག་ཁྲི་གསུམ་ཙམ་ཕ་རན་སི་ནང་ལ་སློབ་སྦྱོང་བྱ་ཆེད་ཡོང་ཐུབ་པའི་ཆ་རྐྱེན་ཞིག་བཟོ་འཆར་ཡོད་པ་གསུངས་བཞག། མཉམ་འབྲེལ་རྒྱལ་ཚོགས་རྒྱ་ནག་ཐོག་ཏུ་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་བཅོས་བསྒྱུར་གནང་ཕྱོགས་ལས་དོན་ཐད་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་གླེང་སློང་གིས་ཁྱོན་དགོངས་འཆར་ཁག་བཞི་བརྒྱ་ཉི་ཤུ་རྩ་བརྒྱད་བཏོན་གནང་ཡོད་པའི་སྐོར། ནིའུ་ཡོག་གྲོང་ཁྱེར་ནས་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གསན་རོགས་གནང།
ཉེ་ཆར་བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ཉེན་རྟོག་པའི་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཡོད་པར། གདུང་སེམས་མཉམ་བསྐྱེད་ཀྱི་ཆེད་དུ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ས་གནས་བུད་མེད་ཚོགས་པས། མཆོད་འབུལ་སྨོན་ལམ་ཞིག་འཚོགས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་འདུག། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བུད་མེད་ཚོགས་པས་གོ་སྒྲིག་ཞུས་ཏེ། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་དགོང་དྲོའི་ཆུ་ཚོད་དྲུག་པ་ནས་བརྒྱད་པ་བར། ནིའུ་ཡོག་ཏུ་ཡོད་པའི་ཀརྨ་པ་སྲི་ཞུ་ཚོགས་པའི་ཚོགས་ཁང་དུ་མཆོད་འབུལ་སྨོན་ལམ་ཞིག་འཚོགས་ནས། ཉེ་བའི་ཆར་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ཞུ་བ་ཞིག། སྙེ་མོ་རྫོང་དང། རི་ཚོ་གྲོང་ཚོའི་ཉེན་རྟོག་པས་བཙན་འཁྲིད་བྱས་ནས་འདས་གྲོངས་སུ་ཕྱིན་ཡོད་ཀྱང། སློབ་མ་ཚེ་སྒྲོན་གྱི་ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པའི་གནས་ཚུལ་ཐོན་ཡོད་པ་དང། དེ་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་མཆོད་འབུལ་སྨོན་ལམ་འདི་གོ་སྒྲིག་བྱས་ཡོད་པའི་སྐོར་ལ། ས་གནས་བུད་མེད་ཚོགས་པའི་དྲུང་ཆེ། བཀྲ་ཤིས་དཔལ་མོ་ལགས་ཀྱིས་འགྲེལ་བརྗོད་བྱས་ཡོད།
ཨ་ནི། ད་ལྟ་ཉེ་ཆར་མི་མང་མང་ཆེ་འདི་མཁྱེན་གསལ་རེད། ད་ལྟ་ཁ་སང་ཉེ་ཆར་བ་བོད་ནང་ལ་གནས་ཚུལ་བྱུང་བ་ནང་བཞིན་གྱི་བོད་ལྗོངས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་ནང་གི་སློབ་མ་ཚེ་སྒྲོན་ལགས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཤག་ཨ་ནི་འཛིན་བཟུང་བྱས་པ་མ་ཚད་མོ་རང་གྲོངས་ཤག་ཨ་ནི་ཕུང་པོ་དེ་ཡང་ནང་མི་ལ་མ་སྤྲད་ཡས། འདྲ་བའི་ཨ་ནི་ཡིན་ནས་དེ་འདྲ་འདྲ་བའི་ཡིད་སྐྱོ་བའི་གནས་ཚུལ་བྱུང་ཡོད་ཙང་དམ་པ་ཁོ་རང་གི་ནང་མི་ལ་ཡང་སྡུག་སེམས་མཉམ་བསྐྱེད་དང། ང་རང་ཚོ་དེ་འདྲ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རང་སྲོག་བློས་བཏང་གནང་ཡས་ཀྱི་དཔའ་བོ་དང་དཔའ་མོ་གི་ཆེད་དུ་ཨ་ནི་ད་ལྟ་ནིའུ་ཡོག་ནིའུ་ཇེར་སི་བུད་མེད་ལྷན་ཚོགས་ཀྱིས་ཞལ་འདོན་སྨོན་ལམ་གྱི་གྲ་སྒྲིག་བྱས་ཡོད་རེད། གདུང་སེམས་མཉམ་སྐྱེད་ཀྱི་མཆོད་འབུལ་སྨོན་ལམ་གྱི་ཉིན་ས་གནས་བུད་མེད་ཚོགས་པས་ཁྱབ་བསྒྲགས་ཤིག་གནང་བའི་ནང། ཉེ་བའི་ཆར་བོད་ལྗོངས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་ཕྲུག་ཚེ་སྒྲོན་ལགས། འདས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན། རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་ཏེ། ཉེན་རྟོག་པའི་ལྟ་རྟོག་འོག་སྡུག་སྦྱོང་མནར་གཅོད་ཚད་མེད་བཏང་སྟེ། ཉེ་བའི་ཆར་འདས་གྲོངས་སུ་ཕྱིན་ཡོད་པ་ཁོང་གི་ནང་མི་དང། མི་མང་ལ་ཁྱབ་བསྒྲགས་བྱས་ཡོད་པ་ལྟར། མོའི་ནང་མི་ཚོས་ཞིབ་ཕྲའི་གནས་ཚུལ་དགོས་འདུན་བཏོན་པ་དང། མོའི་ཕུང་པོ་ཕྱིར་ནང་མིར་རྩིས་སྤྲོད་དགོས་ལུགས་ཀྱི་རེ་འདུན་བཏོན་ཡོད་ཀྱང་ལན་འདེབས་བྱས་མེད་པས། རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་གཏོང་པའི་ལས་ཀ་མུ་མཐུད་བྱེད་བཞིན་པར་སྐྱོན་བརྗོད་བྱས་འདུག།
ཨ་ནི་ད་ད་ལྟ་གི་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་བོད་མི་གི་ང་ཚོའི་འགན་འདི་ཁོང་ཚོ་གི་བྱས་པ་འདི་ང་ཚོས་གི་འཛམ་གླིང་ལ་ཁྱབ་བསྒྲགས་བྱེད་ཡ་དང་མི་མང་གཞན་དག་ང་ཚོ་གི་ཧ་གོ་དགོས་པ་རེད་དེ་ག་རང་ནང་བཞིན་མི་གཞན་དག་འཛམ་གླིང་གི་ཕྱི་རྒྱལ་མི་དང་ག་པར་ཡིན་ནའི་ང་ཚོས་ཁྱབ་བསྒྲགས་བྱེད་ཡ་འདི་ང་ཚོས་ཀྱི་འགན་ཅིག་བྱས། སྔོན་མ་འདྲ་བོ་མ་སྔོན་མ་དང་མ་འདྲ་བ་སྔོན་མ་སྔོན་མ། དེ་རིང་དེང་སང་གི་སློབ་སྦྱོང་དང་ཨ་ནི་ནུས་པ། འདྲ་མི་འདྲ་ཐོག་ནས་ང་ཚོས་ཕྱི་གསལ་ནང་གསལ་ཐོག་ནས་ཕར་ལ། བོད་ནང་ལ་འཛིན་བཟུང་དང། བཙན་གནོན་ག་རེ་བྱུང་བ་འདི་ང་ཚོས་ཀྱི་ཁྱབ་བསྒྲགས་བྱས་འདི་ང་ཚོའི་འགན་ལེན་རེད། ང་ཚོ་དེ་ག་རང་མུ་མཐུད་ནས་བྱས་དང་བྱེད་བཞིན་པ་རེད།

རི་ཚོ་གྲོང་ཚོའི་ས་གནས་ཉེན་རྟོག་པས་བཙན་འཁྲིད་བྱས་རྗེས། ཉིན་གྲངས་མང་བོར་གོ་ཐོས་བྱུང་མེད་ཀྱང། ཕྱི་ཟླ་དང་པོའི་ཚེས་བཅོ་ལྔའི་ཉིན་བུ་མོའི་ཁྱིམ་ཚང་ལ། ཁོང་མོ་རྫོང་མི་དམངས་སྨན་ཁང་དུ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་འབྱོར་ཞིང། མོའི་ཕ་མ་དང་སྤུན་མཆེད་རྣམས་ཀྱིས་ས་གནས་ཉེན་རྟོག་ཁང་དུ་ཕྱིན་ཏེ་འདྲི་རྩད་བྱེད་སྐབས། ཉེན་རྟོག་པས་འདས་པའི་ལོ་གཅིག་གི་རིང་ཚེ་སྒྲོན་ལ་ཞིབ་འཇུག་བྱས་ནས་འཛིན་བཟུང་དང། གནད་དོན་མང་བོ་ཞིག་གི་ཐད་ནས་ཐག་གཅོད་བྱས་པ་ཞིག་རེད་ཅེས་ཁ་གསལ་གང་ཡང་འགྲེལ་བརྗོད་བྱས་མེད་པ་མ་ཟད། ནང་མིས་ཕུང་བོ་སྤྲོད་རོགས་ཞེས་རེ་སྐུལ་བྱས་ཡོད་ཀྱང། ཕུང་བོ་ནང་མིར་རྩིས་སྤྲོད་བྱས་མེད་པ་དང། བུ་མོ་ཚེ་སྒྲོན་ལགས་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཞིག་ཡིན་པ་དང། དུས་རྒྱུན་དུ་སློབ་སྦྱོང་ལེགས་པོ་ཡོད་པ་དང། དབྱར་ཁའི་གུང་སེང་སྐབས་སུ་སློབ་ཕྲུག་མང་བོར་གཟབ་ཁྲིད་དང་རོགས་རམ་གནང་མཁན་ཞིག་ཡིན་པ་བཅས་ཀྱི་གནས་ཚུལ་ཐོན་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གྱུར་ཡོད་པ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན། སུད་སི་གི་གྲོང་ཁྱེར་ཇི་ནི་ཝའི་ནང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེས་མཐོའི་ལྷན་ཚོགས་ཀྱིས། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད། དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་ཚོགས་ཡོད་ཅིང། ཨ་མི་རི་ཀ་གཙོ་བོར་གྱུར་པའི་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་དོན་དང་འབྲེལ་བའི་རྒྱབ་སྐྱོར་དོན་ཚན་ཉི་ཤུ་རྩ་བཞི་གནང་འདུག་ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང། བསྐྱར་ཞིབ་ཚོགས་འདུའི་སར་བོད་དོན་ཞུ་གཏུག་ཆེད་ཕེབས་པའི་བོད་མི་གཞོན་སྐྱེས་ལོ་ན་ཉི་ཤུ་རྩ་གསུམ་ལ་སོན་པ་བདེ་སྐྱིད་ཐུབ་བསྟན་ལགས་དང་ལྷན། ཁོང་གི་མྱོང་ཚོར་དང་གཟིགས་ཚུལ་གྱི་ཐད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨོ་དེ་རིང་ང་ཚོ་ལས་རིམ་འདིའི་ཐོག་ལ་ད་ལྟ་ད་ཡུ་རོབ་ནང་ལོགས་ནས་ཨོ་སི་ཀྲི་ཡ་ནང་ལ་ཡར་གནས་བཞུགས་ད་བོད་ཀྱི་དང་བླངས་ལས་འགུལ་ཐོག་ལ་ཡར་འགན་ཁྱེར་བྱས་ཕྱག་ལས་གནང་མཁན་ཨོ་སི་ཀྲི་ཡ་ནང་ལོགས་ནས་ཐུབ་བསྟན་ལགས་གདན་འདྲེན་ཞུས་ཡོད་ཐུབ་བསྟན་ལགས་དེ་རིང་ང་ཚོ་བཀའ་མོལ་ཞུ་ཡ་འདིའི་ཕ་གི་མཉམ་འབྲེལ་རྒྱལ་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་རྒྱ་ནག་གི་ཐོག་ལ་ད་དུས་སྐབས་བསྐྱར་ཞིབ་ཐེངས་བཞི་པ་དེ་ཕྱི་ཟླ་དང་པོའི་ཚེས་པ་ཉི་ཤུ་གསུམ་ལ་ཡང་བྱས་པ་རེད་བྱེད་དུས་ཙམ་པ་ད་ལྟ་འདིའི་སྐབས་དེ་ལ་ཡང་ད་རེས་ཨ་ནི་ཕ་གི། རྒྱ་ནག་ལ་ཡང་དྲི་བ་དྲིས་ལན་རེད་འདིའི་སྐབས་ལ་ཟུར་བསྡུ་བ་ལ་ཡང་ལས་འགུལ་མང་པོ་ཞེ་པོ་ཞིག་སྤེལ་ཡོད་རེད་འདི་དང་འབྲེལ་བྱས་བཀའ་མོལ་ཞུ་གི་ཡིན་ཨ་ནི་དེ་རིང་ང་ཚོ་ལས་རིམ་འདིའི་ཐོག་ལ་ད་སྤྱི་བཏང་ནས་ང་ཚོ་ནམ་རྒྱུན་ནས་གནས་ཚུལ་མང་པོའི་ཐོག་ལ་ཡང་རྒྱུས་མངའ་ཡོད་མཁན་དེ་འདྲ་རེད་དེ་འདྲའི་ཐོག་ནས་རེད་ཡང་ལས་འགུལ་ནང་མཉམ་ཞུགས་གནང་མཁན་དེ་འདྲ་གདན་འདྲེན་ཞུ་གི་ཡོད་ཐུབ་བསྟན་ལགས་དེ་རིང་ང་ཚོ་གདན་འདྲེན་ཞུས་བྱས་བཀའ་འདྲི་ཞུ་གི་ཡིན་ཐུབ་བསྟན་ལགས་ད་ལྟ་འདི་ད་རེས་དང་པོ་དེ་ཁྱེད་རང་དེ་འདྲའི་གཞོན་གཞོན་ཞེ་པོ་ཅིག་རེད་ཕྱག་ལས་དེ་འདྲ་ཞིག་གནང་གི་འདུག་ཨ་ནི་དང་བླངས་ཀྱི་ལས་འགུལ་གནང་བྱས་ད་རེས་ཕ་གི་མཉམ་ཞུགས་གནང་བ་རེད་ཁྱེད་རང་ལ་ཡང་དང་པོ་ཐོག་མ་དེ་ལ་རྒྱ་ནག་གི་བསྐྱར་ཞིབ་དེ་ཚོགས་འདུ་འདིའི་ཐོག་ལ་ཡང་དོ་སྣང་དེ་ཅིག་ག་རེ་བྱུང་སོང་དང་པོ་དེ་ལ་ཡང་དེ་གསུངས་དང་ལ།
མཉམ་འབྲེལ་རྒྱལ་ཚོགས་མ་བཟོས་བ་ངས་ནི་ཁོ་རང་མི་འདུག། རྒྱ་ནག་མི་ཡའི་དམངས་གླུ་ལས་ཀྱི་རང་གི་གཞུང་ཚབ་ནི་མི་ཡའི་དམངས་གླུ་ལས་ཚོ་ར། ཨ་ནི་ཁོ་རང་ཚོ་ག་རེ་བཀྲ་ག་རེ་ཐེབས་པ་ཞིག་ལས་ན་ང་ཚོ་ལ་པར་རྒྱག་ཐེབས་པ་ཞིག་ར་དམིགས་བསལ་ང་ལ་ང་འདྲ་བོ་མི་འདུག་ང་ལ་ང་གསར་བ་ར། རེད་རེད། ཨ་ནི་ཨ་ནི་ད་དམིགས་བསལ་ཞོན་མཁན་དང་ཨ་ནི་བོད་རང་བཙན་སློབ་ཕྲུག་ཚོགས་པ་སྟོབས་འབྱོར་ཡིན་པ་བྱས་མེད་ན། ད་ང་ཚོ་ལ་ཅིག་མདོང་ནི། མཐོང་བ་པར་བྱ་བྲ་ཞིག་ཏུ་ར། ཨ་ནི། དུག་ཁྲག་གཅིག་གར་དུ་ལགས། བ་ད། རྒྱ་མི་ཡི seat མང་པོ་ཟིན་ཡ་བྲ་ཞིག་ཏུ། རེད་ཞབས་བཀྱག་དེ་ཚོ། བྲ་ཞིག་ཏུ། ཨོ། རྐུབ་བཀྱག་དེ་ཚོ་ཁ་ས་ཞབས་བཀྱག་དེ་ཚོ། ཟིན་ཡ་བྲ་ཞིག་ནི་མི་འདུག་ཨ་ནི། ཁོ་རང་ཚོ་གི་ཚོགས་པ་རྫུན་མ་འདྲ་བོ་བཟོ། ཨ་ནི། གཞུང་གི་ཚོགས་པ་རྫུན་མ་འདྲ་བོ་བཟོ། ཁོ་ཚོ་རྒྱ་མིའི་ཚོགས་པ། འགྲོ་བ་མི་ཐོབ་ཐང་ཡིན་མདོག་མདོག་བྱེད་ནི་མི་འདུག་ཨ་ནི་བོད་པ།

འདིའི་ནང་ལ་ཁྱེད་རང་དོ་སྣང་ག་རེ་བྱུང་སོང་འདི་གི་བརྒྱུད་རིམ་ཚོགས་འདུ་འདི་གི་འགྲོ་སྟངས་སྦྱོར་བ་འདིའི་ནང་ལོགས་ལ། དྲི་བ་དྲིས་ལན་དེ་ཚོ་ག་འདྲ་རེ་བ་བྱུང་སོང་གཅིག། ད་ཁྱེད་རང་ནམ་རྒྱུན་དྭང་བླངས་ཞུ་གཏུག་ལས་འགུལ་བ་གཅིག་རེད། དྲི་བ་རེ་རེ་བཏང་དུས་ཙམ་པ་ག་འདྲ་རེ་ཞིག་རྟོགས། ད་ཁོང་ཚོ་ད second second ལ་ན་ཚ། བཞི་བཅུ་ཞེ་ལྔ་མ་ཞིག་ཡོད་མ་རེད་ལུང་པ་རེ་རེ་མིན་ད།
རེད་སྐར་ཆ།
དྲི་བ་དྲིས་ལན

གནས་ཚུལ་ལའང་ཡོད་ར་ཨ་ནི་འདི། ད། ཕྲུ་གུ་དེ་ཚོ་གི་སྐོར་ལ་ར། ལོང། འོང་འདི། I think it goes to their hearts ཨ་ཙི་ཕྲུ་གུ་དེ་ཚོ་རེད་བསམ་བློ་དོ་སྣང་བྱས་རེད་ཆགས་རོགས།
རེད་རེད་དོ་སྣང་བྱས། དམིགས་བསལ་དོ་སྣང་འདྲ་ཡོད་རེད་བསམ་གྱི་འདུག་དེ་ནས་བྱས་ཤེ་ན། ད། ང་ཚོ Austria ལ་ད་ལས་འགུལ་ཞུ་གཏུག་བྱེད་དུས་ཨ་སོ། ང་ཚོ། ད། སྤྱི་བཏང་ནས་ད་བོད་འགྲོ་བ་མི་ཐོབ་ཐང་སྐོར་ལ་བཤད་ཀྱི་ཡོད། ནས་དམིགས་བསལ་ང་ཚོ་འདི། ཨ།
བཅའ་སྡོད་སློབ་གྲྭ་སྐོར་ལ།

ག་ས་ཅིག་བོད་སྐོར་ལ་བཤད་ཡག་འདྲ་བ་མི་འདུག་ཨ། ཉིས་སྟོང་བཅོ་བརྒྱད་ལ་ཡུ་པི་ཨར་ཚོགས་འདུའི་འོག་སུ་ཨོ་སི་ཀྲི་ཡ་ག་རང་བཤད་ཡོད་མ་རེད། ང་ཚོ་འདི་རེ་བ་བྱ་ར་འདི་རེ་བ་དེ་ད་དེ་ང་རང་གཅིག་པུ་ཞིག་མ་རེད་ད་བོད་རང་སློབ་ཕྲུག་ཚོགས་པ་ཡོད་རེད། Tibet Advocacy Coalition བོད་ཞུ་གཏུག Coalition ཨ་ནི Tibet Action Institute Doctor Gyal Lo ཡང་ཡོད་རེད་ཁོང་རང་ཚོ་ཚང་མ་ཕྱག་ལས་གནང་གི་ཡོད་ར་ཨ་ནི།

ཁྱེད་རང་དོ་སྣང་བྱེད་ཡ་རེད་བ་ཅིག་ག་རེ་བྱུང་སོང་དེ་ལ་ཡ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚོགས་འདུ་དེ་འདྲ་མང་པོ་གནང་འདུག་ཨ་འདི་སྐབས་དེ་དོ་སྣང་ག་རེ་ག་རེ་བྱུང་སོང། བོད་པའི་སྐོར་ལ་ཡ་སྐད་ཆ་བཤད་དུས་སེམས་པ་ལམ་སང་ཉན་གི་འདུག་གས་ག་འདྲ་འདུག་ཁྱེད་རང་དེ་ད་ཞུ་གཏུག་གནང་གི་ཡོད་རེད་བ། འོང་ད་བོད་སྐོར་ལ་ང་ཚོ་ད་སྤྱི་བཏང་ནས་ད་ལུང་པ་བརྒྱ་དང་དགུ་བཅུ་གོ་གསུམ་ནས་ཉི་ཤུ་གིས་དེ་དམིགས་བསལ་བོད་སྐོར་ལ་བཤད་ཡོད་ར། ཨ་ནི་བོད་སྐོར་ལ་བཤད་དུས་ཡ་སོ་རྒྱ་མི་དང་ཚང་མ་ད།

རྒྱ་མི Delegation ནང་ལ་ངའི་བོད་པ་ཁྱེད་མ་རེད་བསམ་གྱི་འདུག། ཁ་ལ་གདོང་འདི་རྒྱ་བོད་པ་འདྲ་བོ་འདུག། ཨ་ནི་བོད་སྐོར་ལ་ཡང་བཤད། ག་རེ་བཤད་སོང། ཨ་ནི་ད་དེ First རེད་ད་ག་རེ་དམིགས་བསལ་ག་རེའི་སྐོར་ལ་བཤད་ལབ་ན། Relocation of Tibetan Nomads། བོད་པ་ཚོ་འབྲོག་པ་ཚོ་ཕར་ཚུར་གནས་སྤོས་བྱས་དེ་རེད་བ།

འདིའི་སྐོར་ལ་རེད་ད་དམིགས་བསལ་ལབ་ན་ཆོས་ཀྱི་རང་དབང་མེད་པ་འདྲ་བོ Generally ཆོས་ཀྱི་རང་དབང་མེད་པ་ཡིན་ནའི་དམིགས་བསལ་ལ་ཡོད་ར་རྒྱལ་བ་རིན་པོ་ཆེའི་ཡང་སྲིད་སྐོར་ལ་རྒྱ་ནག་གིས་དེ་བྱེད་ཀྱི་འདུག་ལབ་ནི་ཐོབ་ཐང་དེ་བཙན་གྱིས་འཕྲོག་གྱི་འདུག་ལབ་ནི་བོད་པ་ནི། ལ་རེད། འདི་ནས་ད་ལྟ། འདིའི་སྐོར་ལ། ལབ་སོང་ད། འདིའི་སྐོར་ལ། འདིའི་སྐོར་ལ་མང་པོ་བཤད་མ་སོང་འདི་ཏོག་ཙམ། Disappointed འདྲ་བོ་ཆགས་སོང་ཡིན་ནའི་ང་ཚོ་འདི་ཡང་དམིགས་བསལ་ཡང།

མ་འོངས་པ་ད་ཉིས་སྟོང་ཉི་ཤུ་རྩ་དགུ་ལོ་ལ་ཡང་བསྐྱར་དུས་བཀག་བསྐྱར་ཞིབ་བྱེད་ཀྱི་རེད་པ་ད། འདི་ནང་ལོགས་ལ་ཁྱེད་རང་མཐོང་ཚུལ་རེད་པ་ཅིག་ག་རེ་བྱུང་སོང་རྗེས་མ་ཤུགས་རྒྱབ་ས་འདིའི་སྒང་ལ་རྒྱག་དགོས་འདུག་ཟེར་ག་འདྲ་ཤུགས་ག་འདྲ་རྒྱབ་ས་རེད་ཐབས་ཇུས་རེད་པ་ཅིག་ག་འདྲ་སྒྲིག་ས་རེད། ད་དེ་ད་ཉིས་སྟོང་ཉི་ཤུ་རྩ་དགུ་ལ་གནས་ཚུལ་དེ་དཔེ་མ་འདྲ་བ་ཆགས་ཀྱི་རེད། ག་རེ་ལབ་ན་ད་དམིགས་བསལ་རྒྱལ་བ་རིན་པོ་ཆེའི་ཡང་སྲིད་སྐོར་ལ་གསུངས་ད་བཤད་པ་ཡིན་པ་ག་རེ་ལབ་ན། དེ་དུས་བཀག་སོ་ངའི་རེ་བ་ག་རེ་ལབ་ན་ཆ་ཤས་འདྲ་བ་ཡོད་པ།

རྒྱ་ནག་གཞུང་རེད་རྒྱལ་སྤྱིའི་ངོས་ནས་ག་རེ་བྱེད་དགོས་རེད་ཅེས་ཁོ་རང་ཚོས་འབོད་སྐུལ་འདྲ་བོ་ག་རེ་གནང་ཡོད་རེད། ད་ལྟ་སྤྱི་བཏང་ད་རེས་ད་མི་ཤི་ཐུབ་བསྟན་ལགས་ཁྱེད་རང་ད་རེས་དེ་འདྲའི་ཚོགས་འདུ་ཆེན་པོ་ཞིག་ནང་ལ་ཡ་ཕྱག་ལས་འདྲ་གནང་གར་ད་ཕེབས་པ་རེད་ཕེབས་མཁན་ད་ལོ་གཞོན་གཞོན་ཅིག་རེད་ད་ལྟ་ཕྱག་ལས་ད་དུང་གནང་ཡ་མང་པོ་ཞེ་པོ་ཅིག་གནང་གི་རེད་ད་ཁྱེད་རང་དེ་འདྲ་གནང་མཁན་གྲས་ཅིག་རེད་འདུག་ག་ནམ་རྒྱུན་གནང་གི་འདུག་ག་བྱས་དུས་མ་འོངས་པ་ད་རེས་ཀྱི་ཚོགས་འདུ་འདི་གི་སྔོན་ལ་ཡ

ལུང་པ་ཁག་ཁག་ཟེར་ནི་ཨ་རིའི་བོད་རང་སློབ་ཕྲུག་ཚོགས་པ་ནས Tibet Action Institute Canada ནས་ཨ་ཅ་ཨ་ཅག་ལྷ་སྒྲོན་ལགས་ནས་ཨ་ནི་དབྱིན་ཇི་ལུང་པ་ནས་ཨ་ནི་ད་ལུང་པ་མང་པོ་ཡོད་རེད་ཨ་ནི་དེ་གཅིག་པོ་མེད་པ་བྱས་ལུང་པ་ཁག་ཁག་ཟེར་ད Germany འདྲ་བོ་ལ Tibet Initiative ལས་ཁུངས་ཡོད་རེད་ཨ།

ཕྱི་ནང་གི་ནང་དུ་ཨོ་སི་ཀྲི་ཡ་འདྲ་བ་ཡིན་པ་ཡིན་པ་ན་ཡིན་ཨོ་སི་ཀྲི་ཡ་འདྲ་བ་ཡིན་ཡིན་ན་ཨོ་སི་ཀྲི་ཡའི་ག་རེ་ཉམས་ཞུགས་ག་རེ་ལབ་ཡོད་ན་རྒྱ་ནག་ང་ཚོ་གྲོགས་པོ་རེད་ལབ་ནི། ལོང། རྒྱ་ནག་ང་ཚོ་གྲོགས་པོ་ཡག་པོ་རེད་ལབ་ནི། ད་ང་ཚོ་ཆ་ཤས་གྲོགས་ག་རེ་ལབ་ན། ད་ཁྱེད་རང་ཚོ་ཁྱེད་རང་ཚོ་ཡི་ལ་ཡི་དང་མཉམ་འབྲེལ་རྒྱལ་ཚོགས་ལ་རྒྱ་ནག་གི་དཔོན་ཆེན་སློབ་གྲྭ་ཡོད་རེད་ཅིག་མང་པོ་འདུག་བོད་པ་ལ་སྡུག་མང་པོ་གནང་ཡོད་ཁྱེད་རང་ཚོ་གི་ལ་ཡི་དང་ཨ་ནི་ཨེ་འདི་ཡིན་པ་ཙང་ཨ་ནི་ཁྱེད་རང་ཚོ་གྲོགས་པོ་ཡིན་ག་འདྲ་སེ་ལབ་ཐུབ་གི་ཡོད་པས་ད་ཨེ་འདི་འདྲ་བོ་ད་ཁ་ཐུག་ཁ་ཐུག་ད་ལབ་ཡི་མ་རེད་དེ་འདྲ་ཡང་མཉེན་པོ་བྱས་ནས་ད་ཨོ་ནི་ཆ་ཤས་རོགས་ཡོད Austria ད་འདི Austria Austria ག་ཆ་ཆ་རེད་ད་ལུང་པ་ཆེན་པ་ཆ་ཤས་ང་མི་ཤེས་ཤེས་ར་ཧ་གོ་མེད།

Ethnic Minorities། མི། གྲངས་ཉུང་མི་རིགས། གྲངས་ཉུང་མི་རིགས་སྐོར་ལ་མང་པོ་བཤད་མཁན་མང་པོ་ཡོད་རེད་ནའི་བོད་སྐོར་ལ་བཤད་ཡོད་མ་རེད། ནའི། འོན་ཏེ་སྐད་ཆ་དྲིས་ན་བོད་སྐོར་ལ་རེད་བས་མ་རེད་ལབ་ནས་དྲིས་ན་བོད་སྐོར་ལ་རེད་ལབ་ཀྱི་རེད་ནའི་བོད་ཚིག་དེ་བེད་སྤྱོད་བཏང་ཡོད་མ་རེད། ནའི་འདི་སྐད་ཆ་ཆེ་བ་དུ་ཁོ་རང་ཚོ། གྲངས་ཉུང་མི་རིགས་གཅིག་པུ་ཞིག་སྐོར་ལ་མ་བཤད་པ་བཤད།

དེ་ཡིས་མང་རྒྱབ་སྐྱོར་བྱེད་དགོས་འདུག་ད་རང་སོང་ནང་ཕྱིར་ལུང་པ་སྤྱི་བཏང་ནས་ལུང་པ་ཉི་ཤུ་རྩ་བཞི་མིན་པ་ཞིག་ཡོད་མ་རེད་ཡིན་ནའི་ངའི་བསམ་པ་ལ་དེ་ལས་ལུང་པ་མང་བ་ཡོད་བསམ་གྱི་འདུག་ག་ལབ་ན་གྲངས་ཉུང་མི་རིགས་སྐོར་ལ་བཤད་མཁན་མང་པོ་འདུག་ཡིན་ནའི་བོད་དམིགས་བསལ་སྐོར་ལ་བཤད་མཁན་ཉི་ཤུ་རྩ་བཞི་མིན་པ་ཞིག་མི་འདུག་ཡིན་ནའི་གལ་སྲིད་གྲངས་ཉུང་མི་རིགས་སྐོར་ལ་བཤད་མཁན་ནས་ཟུར་ལ་དྲི་བ་དྲིས་ན་ཨ་ཁྱེད་རང་ཚོ་བོད་ཡང་ལབ་ཡ་ག་ས་ཚུད་ཀྱི་ཡོད་རེད་གྲངས་ཉུང་མི་རིགས་ནང་ན་བོད་པ་ཚུད་ཀྱི་ཡོད་ལ་ཚུད་ཀྱི་ཡོད་ལབ་ཀྱི་རེད། རེད་རེད་རེད། ཡིན་ནའི་ཁོང་ཚོ་བོད་ཚིག་དེ་བེད་སྤྱོད་བཏང་ཡོད་མ་རེད Tibet ལབ་ནི་ལབ་ཡོད་མ་རེད། ནས། འདི Tibet ལབ་ཡ་གལ་ཆེན་པོ་རེད་བསམ་གྱི་འདུག། ལ་རི་དྭགས་གྲངས། དེ་ལ་རེ་བ This Monks བྱ་ཡ། ལགས་རེད་ད་གྲངས་ཉུང་མི་རིགས་ལབ་ན་རྒྱ་ནག་གི་མངའ་འོག་ལ་ཡོད་པའི་མི་རིགས་ལྔ་བཅུ་ང་དྲུག་ནང་ནས་རྒྱ་ཧན་མི་རིགས་མ་ཡིན་པའི་མི་རིགས་ལྔ་བཅུ་ང་ལྔ་ཟེར་གྱི་ཡོད་རེད་བ་ད་མི་རིགས་ལྔ་བཅུ་ང་ལྔ་ནང་ལ་བོད་དེ་ཚུད་དེ་ཡོད་རེད་བ། རེད། ནས་བོད་ཚིག་འདི་བེད་སྤྱོད་བཏང་གི་མི་འདུག།

ཨང་གཅིག་འཛིན་བཟུང་བྱས་ཡག་གི་གནས་ཚུལ་དེ་ཚོ་ཨ་ནི་མཚམས་འཇོག་བྱེད་དགོས་འདུག་ཅེས་དེ་འདྲས་བཤད་ཤག་ད་ད་ལྟ་དེའི་སྒང་ལ་ཡང་ང་ཚོ་འདི་བ་བཀའ་འདྲི་མང་པོ་ཞུས་པ་ཡིན་ཚོགས་པ་ཁག་དང་ཨ་རིའི་གཞུང་གིས་ཤུགས་ཆེན་པོ་ཞེ་པོ་ཅིག་གསུང་གི་འདུག་བ། ད་ཨ་རིའི་གཞུང་གིས་ད་རེས་ཕ་གི་ལ་ཡང་བཀའ་མོལ་གནང་ཡག་འདི་གི་ཤུགས་རྐྱེན་འདྲ་པོ་ཅིག་ག་རེ་འདུག་བསམ་གི་འདུག influence འདྲ་པོ་ཤུགས་རྐྱེན་འདྲ་པོ་ཅིག་ག་རེ་འདུག་བསམ་གི་འདུག་བས་ལགས། འོང་བསམ་གྱི་འདུག་ངའི་དོ་སྣང་དམིགས་བསལ་ག་རེ་རག་བྱུང་སེ་ལབ་ན།

ཁྱེད་རང་ཚོས་ད་རེས་ཕ་གི་བོད་སྐོར་ལ་ཡ་དེ་འདྲའི་གནས་ཚུལ་བྱུང་ཤག་ཁྱེད་རང་ཚོ་ག་རེ་གསུང་ཡ་ཡོད་ཅེས་བཀའ་འདྲི་ཞུས་པས་ཁོང་ཚོས་འདི་གསུང་གི་འདུག་ཕྱི་ཟླ་གཉིས་པའི་ཚེས་པ་གཅིག་ལ་ད་ལྟ་གྲོས་ཚོགས་ནང་ལོགས་ལ་ཉན་ཞིབ་ཀྱི་ཚོགས་འདུ་ཞིག་ཚོགས་ཀྱི་ཡིན་གསུང་ཤག་ད་དེ་འདྲའི Hearing ཞིག་ཡོད་ལབ་ཤག་ད་དེ་ད་ལྟ་རྒྱ་ནག་གི་ཚོགས་འདུ་འདིའི་སྒང་ལ་འབྲེལ་བ་ཡོད་པའི་ཐོག་ནས་བཀའ་མོལ་གསུང་གི་ཡིན་གསུང་གི་འོག་རེད་ད་དེ་འདྲའི་བཟོ་འདྲ་དེ་འདྲ་ད་དུང་མང་པོ་ཡོང་མདོག་ཁ་པོ་རེད་འདི་འཕེལ་རིམ་འདི་ད་འདི Follow up རེད་བ་རྗེས་མ་ད་ལྟ་རྒྱ་ནག་ག་རེ་བྱས་འདུག་འདི་ཡག་པོ་ཡོང་གི་འདུག་མི་འདུག་ག་འདྲ་བྱས་དགོས་ཀྱི་འདུག་སེ་སྐད་ཆ་བཤད་ཀྱི་རེད་བ། ཁྱེད་རང་གིས་གཟིགས་ན་དེ་འདྲས་ཀྱི་ད་དུང་ཉན་ཞིབ་དེ་འདྲས་ཡོང་ཡག་ལ་ཡ། ད་ལྟ་ཁྱེད་རང་ཚོ་ལས་འགུལ་བྱེད་མཁན་མང་པོ་ཅིག་འདུག་ཨང་དེ་ཚོས་ག་རེ་བྱེད་དགོས་རེད་དགོངས་ཀྱི་འདུག་ག་རེ་བྱེད་ཐུབ་ཡག་ཡོད་རེད། ཨ་རི་ལ་ལགས་ཀྱང follow up ཨ་རིའི་ནང་ལོགས་ལ་དེ་འདྲས་ཡོང་གི་རེད་ད་ལྟ་ཨ་རིའི་ནང་ལ་ཉན་ཞིབ་བྱེད་ཀྱི་ཡིན་ཟེར་ན་གྲོས་ཚོགས་དེ་རིང་ང་ཚོ་ལ་ཚུར། RFA Radio Free Asia ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཚུར་འགྲེལ་བཤད་གནང་སོང། ཕྱི་ཟླ་དང་པོའི་ཚེས་པ་ཉི་ཤུ་གསུམ་ལ། བྱེད་དུས་ཙམ་པ་ད་ལྟ་དེ་བདུན་ཕྲག་གཅིག་རྗེས་ལ་ཁོང་ཚོ་ཚོགས་འདུ་ཚོགས་ཡག་རེད་ཤག།

ཡུ་རོབ་ནང་ལ་དམིགས་བསལ་ཨོ་སི་ཀྲི་ཡ་མ་ཡིན་པའི་རྒྱལ་ཁབ་མང་པོ་ཡོད་རེད་པ་ཨོ་སི་ཀྲི་ཡ་མ་ཡིན་པའི་སྦེལ་ཇེམ་ཡོད་རེད་ཧྥ་རན་སི་ཡོད་རེད་དབྱིན་ཡུལ་ཡོད་རེད་ཁོང་ཚོ་དེ་གའི་དེ་ནང་ལ་གཞོན་སྐྱེས་ཁྱེད་རང་འདྲ་བོ་དེ་འདྲ་མང་པོ་ཕྱག་ལས་གནང་མཁན་ཡོད་བསམ་གི་ཁོང་ཚོ་ག་རེ་གནང་དགོས་ཀྱི་འདུག་བསམ་གི་འདུག། སྤྱིར་བཏང་ནས་ང་ཚོ་ལ་ཞུ་གཏུག་བྱེད་དུས་བ་སོ་དེ EU European Union ནང་ལ European ཡུ་རོབ་རྒྱལ་ཚོགས་ནང་ལ་ལུང་པ་དེ་ཚོ་དཀའ་ངལ་ག་རེ་ཆགས་ཀྱི་ལབ་ན་ད་ང་ཚོ་ཞུ་གཏུག་བྱེད་དུས་བ་སོ། ད་སྤྱིར་བཏང་ནས་ད་ང་ཚོ་ག་རེ་རེ་བ་འདྲ་བོ་ཡོད་ལབ་ན། རྒྱ་མིའི་གཞུང་མི་གལ་ཆེན་པོ་འདྲ་བོ་འགྲོ་བ་མིའི་ཐོབ་ཐང་དཀའ་ངལ་འདི་ཚོ་ལ། Visa Sanction བྱེད་ཡ། ཡུ་རོབ་ནང་ལ་སླེབས་མ་ཐུབ་ཡ། ལས་གཏོང་ཆེད Visa སྤྲད་ཀྱི་མི་འདུག། ཨ་ནི་ཡིན་ན་ཡང་དེ་ལ་ག་རེ་བཀག་གི་ལབ་ན། ཁྱེད་རང་ཚོ། འདི་ང Austria འདྲ་བོ་འགྲོ་ན Austria བྱེད་ཐུབ་ཀྱི་མ་རེད་འདི་ཁྱེད་རང་ཚོ་ཡུ་རོབ་རྒྱལ་ཚོགས་ནང་འགྲོ་དགོས་རེད་ལབ་ནས། འདི་བཤད་ཀྱི་འདུག། རེད་རེད། ཨ་ནི་སྤྱིར་བཏང་ནས་ད་ཨ་རི་འདྲ་བོ་ལྟ་བུའི་གནས་ཚུལ་ལོགས་ཀ་རེད་གང་ལགས་ན་ཨ་རི་གི་རྒྱབ་སྐྱོར་མང་ང་ཡོད་རེད་ཡུ་རོབ་ལ་ཚོང་གི་དམིགས་བསལ་མང་ང་འདྲ་བོ་ཅིག་སེམས་ཁྲལ་འདྲ་བོ་འདུག་ཨ་ཚོང་གི་དམིགས་བསལ་སེམས་ཁྲལ་འདྲ་བོ་མང་ང་ཡོད་རེད་གལ་སྲིད་འགྲོ་བ་མིའི་ཐོབ་ཐང་སྐོར་ལ་མང་བ་བཤད་ན་ཨ་ནི་རྒྱ་ནག་གི་ཚོང་བཀག་གི་རེད་ལབ་འདུག་ཨ་ནི་ཡིན་ན་ཡང་ང་ཚོ་དེ་ད་ངེད་ཀྱི་དམིགས་ཡུལ་འདྲ་བོ་ག་རེ་ལབ་རེ་བ་འདྲ་བོ་ག་རེ་ལབ་ན་ང་ཚོ